རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ལོ་ཁ་ཤས་ཀྱི་གོང་ལ་ཡ་བོད་ནས་ཡོང་བའི་སློབ་གྲྭ་བ་དེ་འདྲས་ང་ཐུག་དུས་བོད་པ། ལན་ཀྲུ University གི་དགེ་རྒན་དེ་འདྲས་དགེ་རྒན་ཟེར་ནི་མི་འདུག་སློབ་ཕྲུག་དེ་འདྲས་འོ་ཁོང་ཚོས་བོད་ཡུལ་རྒྱ་ཡུལ་ལ་བསྒྱུར་ཡ་ཁག་པོ་ཞིག་རེད། བོད་པའི་བློ་བསྒྱུར་ཡ་ཁག་པོ་ཞིག་རེད། ད་རིམ་པས་རིམ་པས་ཀྱི་རྒྱ་ཡུལ།

ཁ་སྔོན་སྤྱི་ཟླ་གསུམ་པའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་སྟེང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཏེ། ད་ལྟའི་ཆར་དཀའ་ངལ་ཆེ་ཤོས་ཤིག་ནི་དམ་བཅའ་འབུལ་ས་མེད་པའི་དཀའ་ངལ་དེ་ཡིན་པ་རེད། སྤྱི་འཐུས་ཡིན་ནའི་མ་འོངས་པར་སླེབས་སོང་ན་དམ་བཅའ་ཕུལ་ས་དགོས་དགོས་རེད་ད་ལྟ་དམ་བཅའ་ཕུལ་སའི་དཀའ་ངལ་དེ་དཀའ་ངལ་ཆེ་ཤོས་ཅིག་རེད། དེར་བརྟེན་དཀའ་ངལ་དེ་དག་སེལ་སླད་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན། ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་དང་ཆོས་བརྒྱུད་ནས་སྤྱི་འཐུས་གཅིག། ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཞིག་ཆེད་འཛུགས་གནང་ཡོད་པ་དང། ཚོགས་ཆུང་དེའི་ཚོགས་གཙོ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ཚོགས་ཆུང་གི་ལས་འགན་གཙོ་བོ་ཞིག་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་སྒྲོམ་གཞི་རང་སར་གནས་ཐོག་ད་དུང་གསལ་ཁ་མེད་པའི་སྐྱོན་གནད་རྣམས་བསྐྱར་བཅོས་ཇི་དགོས་སོགས་བསྐྱར་ཞིབ་གནང་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ད་ལྟ་ང་ཚོ་ལ་ཡང་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་གསུམ་ཕེབས་ཡོད་རེད་ཁ་སང་ང་ཚོ་སྤྱི་ཟླ་ལྔ་པའི་ནང་ལ་ང་ཚོ་ལས་ཀ་འགོ་བཙུགས་དུས་ཙམ་གསུམ་དེའི་དང་པོ་དེ་ག་རེ་ཟེར་ན་ཚོགས་གཙོ་ཚོགས་གཞོན་ག་རེ་གསུངས་ཟེར་ན། ད་ལྟའི་ཚོད་ལ་ཡང་མཛད་གཙོ་རྣམ་པའི་གི་ཡུན་ཚད་ཞོར་བ་ལས་ཀའི་ཡུན་ཚད་ཅིག་དང་ཨ་ནི་འཕོ་འགྱུར་བཏང་ཕྱོགས་དེ་ཆ་སྙོམས་མི་འདུག་བྱས་ཙང་ཆ་སྙོམས་མེད་པ་སོང་ཙང་དེ་ཆ་སྙོམས་བཟོ་ཡ་ལ་ག་རེ་འདུག་འདི་གཅིག་བསམ་བློ་ཞིག་བཏང་ཨང། གཉིས་པ་དེ་ལ་ཡང་ད་ལྟའི་ཚོད་ལ་ཡང་དམ་འབུལ་ཞུ་ཕྱོགས་དང་འབྲེལ་བའི་ཐོག་ལ་ཡང་དཀའ་ངལ་ང་རང་ཚོར་འཕྲད་བསྡད་པ་རེད། འདི་ཨ་ནི་ཞུ་བདེ་ཡོང་ཡ་ལ་ཐབས་ལམ་ག་རེ་འདུག་དེའི་ཐོག་ལ་བསྐྱར་བཅོས་ག་རེ་དགོས་འདུག་འདི་བརྟག་པ་རེད། གསུམ་པ་དེ་ཨ་ནི་བཙན་བྱོལ་བོད་མིའི་གི་བཅའ་ཁྲིམས་རིན་པོ་ཆེ་གཙོ་བོ་ལ་བཞིན་པའི་ཐོག་ནས་ཁྲིམས་སྒྲིག་གཞན་ཁག་དེ་གའི་དེ་ལ་ཡང་ཨ་ནི་བསྐྱར་བཅོས་ག་རེ་བྱེད་དགོས་འདུག་ཨོ་དེ་ཚོའི་ཐོག་ལ་ཚོགས་ཆུང་གི་ལས་ཀ་བྱེད་ཞེས་གསུངས་པ་རེད།
ཉེ་ལམ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། བོད་མི་ཚོགས་སྒེར་སུ་ཐད་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཡོད་ཚེ་ཡིག་ཐོག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་གཉིས་འགྱངས་མེད་ཚོགས་དྲུང་ལས་ཁུངས་བརྒྱུད་འབུལ་དགོས་ཀྱི་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་གར་ནང་གནས་སྡོད་བཙན་བྱོལ་བོད་མི་ཁག་ཅིག་ལ་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་གནད་དོན་ཐོག་བཅར་འདྲི་ཞུས་པར་མི་མང་ཕལ་ཆེ་བས་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བཅས་བསྐོ་གཞག་ཆ་རྐྱེན་འོས་ཆོས་སོགས་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་གལ་ཆེ་བའི་སྐོར་འགྲེལ་བརྗོད་གནང་གི་འདུག། རྒྱ་གར་བྱང་ཕྱོགས་ལ་དྭགས་གནས་བཞུགས་བཟང་པོ་ཚུལ་ཁྲིམས་ལགས་ཀྱིས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་གསལ་བསྒྲགས་སྤེལ་བ་བཞིན་སྤྱི་འཐུས་ཀྱི་ཤེས་ཚད་དང་ལས་ཡུན། དེ་བཞིན་དམ་བཅའ་འབུལ་ཕྱོགས་སོགས་ཚུད་པའི་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ལྔ་ཅན་གྱི་འཕྲིན་ཡིག་ཞིག་བཏང་འདུག།
སྤྱི་འཐུས་ཀྱི་ཤེས་ཚད་ཡིན་གཅིག་གལ་གཅིག་དགོས་ཀྱི་འདུག་སྤྱི་འཐུས་རྣམས་ལ་ཤེས་ཚད་ཡིན་གཅིག་གལ་གཅིག་དགོས་ཀྱི་འདུག་ཤེས་ཚད་མེད་པ་ཡིན་ན་སྤྱི་འཐུས་རྣམ་པ་ཚོ་ཕྱི་རྒྱལ་ལ་ཕེབས་དུས་གང་ནས་ཨིན་ཇིའི་སྐད་ཡིག་མ་ཤེས་ན། ཨ་ནི་འདི་སྤྱི་ཡོངས་ཀྱི་ཅིག་ཁ་སང་སྤྱི་འཐུས་ཀྱི་མཚན་ཤས་འགྲོ་བ་ཙམ་མ་བྱོན་བོད་མི་ཡོངས་མཚན་ཤས་འགྲོ་བའི་གི་ཉེན་ཁ་ཅིག་མཐོང་བསྡད་ཀྱི་འདུག་ཨོ་དེ་གསུངས་པ་དེ་དེ་ཡིན། ཨ་ནི་ཞུ་བ་དེ་སྤྱི་འཐུས་ཀྱི་དམ་བཅའ། འཇོག་ཡུལ་དེ་ཆེས་མཐོའི་ཁྲིམས་ཞིབ་ཁང་ལས་དེ་རྗེས་ཀྱི་ཨ་ནི་གཞན་པ་དག་འདི་བའི་སྐུ་པར་མཐོང་གྲོལ་རིན་པོ་ཆེ་ཟེར་ཡས་འདྲ་པོ་དང་རྩ་ཁྲིམས་རིན་པོ་ཆེ་ཟེར་ཡས་འདྲ་པོ་དང། ཨ་ནི་ད་ག་ནང་བཞིན་གྱི་ཨ་ནི་གཞན་པས་ཀྱི་ཐོག་ལ་ཨ་ནི་སྤྱི་འཐུས་ཀྱི་དམ་བཅའ་དེ་ཡང་ཏག་ཏག་འགྲིག་གི་མི་འདུག་དེ་ཆེས་མཐོའི་ཁྲིམས་ཞིབ་ཁང་རང་དགོས་ཀྱི་འདུག་ཟེར་ཨོ་དེ་ཞུ་བ་ཡིན། ཡང་རྒྱ་གར་ལྷོ་ཕྱོགས་སུ་གནས་བཞུགས་བསམ་སྐྱིལ་དབང་རྒྱལ་ལགས་ཀྱིས་རིང་མིན་སྤྱི་ཟླ་དགུ་པའི་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་གནང་སྟེ་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་པའི་རེ་བ་ཡོད་པ་གསུང་གི་འདུག།
རྒྱལ་བ་རིན་པོ་ཆེའི་སྐུ་པར་དང་མ་ཎི་སྐམ་པོ་མདུན་ལ། དམ་འབུལ་ཞུ་ཡག་གི་དེ་འདྲའི་གྲོས་འཆར་གནང་བཞག་གྲོས་འཆར་དེ་ཕྱིན་ད་ཕྱིན་ཡོག་མ་རེད་ཟེར་བ་རེད་དེ་ཡིན་ནའི་དེ་འདྲ་གནང་ཡིན་ན་ད་ཁྲིམས་ཞིབ་པ་ཆེ་བ་མ་དགོས་པ་དང་ཡང་མེད་ན་ཁྲིམས་ཞིབ་པ་ལ་སྐུང་བ་མེད་བ་དེ་འདྲའི་བཟོ་ཡག་གི
ཁྱད་གཤིས་ཞིག་རེད་བསམ་གི་འདུག། ད་ལྟའི་བཙན་བྱོལ་བོད་མིའི་བཅའ་ཁྲིམས་ནང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་དང། ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་སྲིད་སྐྱོང་དང་བཀའ་བློན་རྣམ་པ་དེ་བཞིན་རང་དབང་ཅན་གྱི་སྡེ་ཚན་ཁག་གི་འགན་འཛིན་དང་སྤྱི་ཁྱབ་པ་སོགས་འོས་བསྡུ་ཟིན་ཏེ་ལས་དོན་དུ་མ་ཞུགས་གོང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བའི་མདུན་སར་དམ་འབུལ་ཞུ་དགོས་པ་འཁོད་ཡོད་པ་ལས་ཁྲིམས་ཞིབ་པ་ཆེ་བ་ས་གནས་སུ་མེད་པའི་སྐབས་ལས་ཚབ་བམ་ཁྲིམས་ཞིབ་པ་གཞན་གཉིས་མདུན་སར་དམ་འབུལ་དགོས་པའི་ཆ་རྐྱེན་སོགས་ཁ་གསལ་བཀོད་མེད་པ་མ་ཟད་ད་དུང་བཅའ་ཁྲིམས་དོན་ཚན་རེ་གསུམ་པའི་ནང་སྤྱི་འཐུས་རྩ་འབོར་གྱི་སུམ་ཆ་གཉིས་ཡན་གྱིས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བཅས་གསུམ་ཀ་སྡེབ་གཅིག་ཏུ་གནས་དབྱུང་གཏོང་ཆོག་མིན་ཐད་ཆ་རྐྱེན་ཁ་གསལ་འཁོད་མེད་པར་བརྟེན་སྤྱི་ཚོགས་ནང་གླེང་སློང་ཤུགས་ཆེན་བྱས་ཡོད་པ་རེད།

དུ་བསྐྱར་བཅོས་བྱེད་དཀའ་ཀ་ཡོད། ཡང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བདེ་སྐྱིད་སླར་གསོ་གཞིས་ཀ་ནས་ཡིན་པའི་བསང་ཆུ་ནོར་བུ་ལགས་ཀྱིས། ཆོས་རྒྱུད་སྤྱི་འཐུས་འོས་བསྡུའི་ནང་བོད་མི་སྐྱ་སེར་ཕོ་མོ་དབྱེར་མེད་ཀྱིས་ཆ་ཤས་ལེན་རྒྱུའི་ཆ་རྐྱེན་བསྐྱར་བཅོས་དགོས་པའི་དགོངས་ཚུལ་གསུངས་ཀྱི་འདུག། ཆོས་རྒྱུད་སྤྱི་འཐུས་གང་ཡིན་པའི་འོས་བསྡུའི་སྐབས་ལ། འོས་ནང་ལ་ཞུགས་མཁན་ཡང་ཨ་ནི་སྐྱ་སེར་ཕོ་མོ་དབྱེར་མེད་བྱེད། འོས་འཕེན་མཁན་ཡང། སྐྱ་སེར་ཕོ་མོ་དབྱེར་མེད་གནང་དགོས་དེ་མཐོང་གི་འདུག་འདི་བྱུང་བས་ན་ང་ཚོ་མ་འོངས་པའི་ད་ལྟ་འདིར་མ་འོངས་པའི་ཨ་ནི་ཅིག་ང་ཚོ་གི་ལས་དོན་བྱེད་ཕྱོགས་སྐོར་ལ་ཨ་ནི་ཚགས་ཚུད་ཡག་པོ་ཡོང་གི་འདུག་བསམ་གྱི་འདུག། གཞན་ཡང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང་བཅའ་ཁྲིམས་འདིའི་སྔོན་གླེང་དང། ལེའུ་དང་པོའི་དོན་ཚན་དང་པོ་དང་གསུམ་པ་བཞི་པ། ལེའུ་གཉིས་པ་དང་གསུམ་པའི་དོན་ཚན་ཡོངས་རྫོགས་ཕུད་དེ་མིན་དོན་ཚན་གང་རུང་ལ་ཡང་སྣོན་འཕྲི་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་འཐུས་རྩ་འབོར་སུམ་ཆ་གཉིས་ཡན་གྱིས་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གིས་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

དེ་ཡང་འདི་ག་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་ཀོང་ཏུང་སྐད་གདངས་ཀྱི་དྲ་རྒྱ་གི་ནང་གནས་ཚུལ་སྤེལ་བ་ལ་གཞིགས་ན། རེས་གཟའ་ཟླ་བ་ཡི་ཉིན་ཧོང་ཀོང་ཉེན་རྟོག་པ་གིས་ཨ་མི་རི་ཀ་གི་ནང་ལ་བཅའ་སྡོད་ཧོང་ཀོང་དམངས་གཙོ་ལས་འགུལ་བ་ཨི་ལི་མེན་ཡོན་ཟེར་བ་གི་ཁྱིམ་ནང་ལ་དཔུང་འཇུག་བྱས་ནས་ཁོང་གི་བུ་དང་བུ་མོ།

དེ་དང་དུས་མཚུངས་ཧོང་ཀོང་ཉེན་རྟོག་པ་གིས་ཐོ་གཞུང་གི་ནང་ལ་ཡོད་པའི་དམངས་གཙོ་ལས་འགུལ་བ་བརྒྱད་ཡོད་པའི་གི་ཁོངས་ནས་ཕྱི་ཕྱོགས་སུ་ཡོད་པའི་དམངས་གཙོ་ལས་འགུལ་བ་གཞན་གཉིས་ཀྱི་ཁྱིམ་ནང་ལ་ཡང་བཙན་རྒོལ་བྱས་ཡོད་འདུག་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་ཀོང་ཏུང་སྐད་གདངས་ཀྱིས་གནས་ཚུལ་དྲི་རྩད་བྱས་པ་ལ་ཧོང་ཀོང་ཉེན་རྟོག་པ་གིས་མི་གཅིག་དང་བུད་མེད་གཉིས་དྲི་རྩད་ཀྱི་ཆེད་དུ་དོ་དམ་བཀག་ཉར་བྱས་ཡོད་པའི་གནས་ཚུལ་ར་སྤྲོད་བྱས་ཡོད་པ་རེད། ཡིན་ན་ཡང་དོ་བདག་སུ་ཡིན་མིན་མིང་འདོན་བྱས་མེད་པ་རེད། གནད་དོན་དེ་ཡི་སྐོར་ཨ་མི་རི་ཀ་གི་ནང་ལ་བཅའ་སྡོད་ཧོང་ཀོང་དམངས་གཙོ་ལས་འགུལ་བ་ཨིར་མིན་ཡོན་གྱི་མནའ་མ་དང་ཧོང་ཀོང་ས་གནས་གྲོས་ཚོགས་ཀྱི་འཐུས་མི་ཡུ་ནིས་ཡོན་གྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ།

ཆུ་ཚོད་བཅུ་ཙམ་གྱི་རིང་དྲི་རྩད་བཀག་ཉར་བྱས་པའི་རྗེས་གློད་གྲོལ་བཏང་འདུག་པ་དང། ཧོང་ཀོང་ས་གནས་གཞུང་ནས་རྒྱལ་ཁབ་བདེ་འཇགས་ཅེས་པ་གི་ཁྲིམས་གཞི་ཡི་འོག་ལ་དམངས་གཙོ་དོན་གཉེར་བ་དང་དམངས་གཙོ་ཡི་ལས་འགུལ་བ་ཡི་ཐོག་ལ་དམ་དྲག་གིས་དྲི་རྩད་བཀར་འགུག་དང་དོ་དམ་བཀག་ཉར་ཡང་ཡང་བྱེད་བཞིན་ཡོད་པ་རེད། འདི་ལོའི་ཕྱི་ཟླ་དྲུག་པ་ཡི་ནང་ཧོང་ཀོང་ཉེན་རྟོག་པ་གིས་ས་གནས་ངལ་རྩོལ་མཐུན་ཚོགས་ཀྱི་འགོ་ཁྲིད།

འཛམ་གླིང་ནང་གི་བུད་མེད་མང་ཆེ་བ་ལོ་བཞི་བཅུ་ཞེ་ལྔ་ནས་ལྔ་བཅུ་ང་ལྔ་བར་ལ་ཟླ་མཚན་ཆད་འགྲོ་བའི་ཚོར་སྣང་ཡོང་གི་ཡོད་པ་གསུངས་ཡོད། ཕྱི་ལུགས་ཀྱི་ཟླ་མཚན་ཆད་པའི་བརྒྱུད་རིམ་ཁག་གསུམ་ཡོད་པ་གསུང་གི་ཡོད་པ་དང། དང་པོ་ཟླ་མཚན་ཆད་འགྲོ་བའི་གནས་སྐབས་དང་གཉིས་པ་ཟླ་མཚན་ཆད་པའི་གནས་སྐབས་གསུམ་པ་ཟླ་མཚན་ཆད་པའི་རྗེས་ཀྱི་གནས་སྐབས་བཅས་ཡིན་ཞིང། ནུབ་ཕྱོགས་སྨན་པས་ཟླ་མཚན་ཆད་འགྲོ་བའི་རིམ་པ་དང་པོ་དེ་ནི་ཟླ་མཚན་ཆད་རན་པའི་བུད་མེད་ནང་བུད་མེད་ཚོའི་བསམ་སེའུ་ཡིས། Estrogen། ཟེར་བའི་ཧོར་མོན་ཉུང་བ་བཟོ་སྐྲུན་བྱེད་པ་དང། སྤྱིར་བཏང་དུས་ཚོད་དེ་ནི་བུད་མེད་ལོ་བཞི་བཅུ་ཞེ་གྲངས་ནས་འགོ་འཛུགས་པ་མ་ཟད་ཟླ་མཚན་དངོས་སུ་མ་ཆད་བར་དུ་གནས་པ་ཡིན་ལ། གནས་སྐབས་དེའི་རིང་བུད་མེད་ཀྱི་བསམ་སེའུ་ཡིས་ཕྲུ་གུ་སྐྱེ་འཕེལ་གྱི་སྒོ་ང་བཟོ་སྐྲུན་མཚམས་འཇོག་བྱས་ཡོད་པ་རེད། ཟླ་མཚན་ཆད་འགྲོ་བའི་མཐའ་མའི་ལོ་གཅིག་ནས་གཉིས་ཀྱི་གནས་སྐབས་ལ། བུད་མེད་མང་པོ་ཟླ་མཚན་ཆད་པའི་ནད་རྟགས་ཐོན་གྱི་ཡོད་ན་ཡང་བུད་མེད་ཁག་ཅིག་ལ་དུས་ཚོད་དེའི་རིང་ལ་ཟླ་མཚན་བབས་སྲིད་པ་མ་ཟད་མངལ་ཡང་ཆགས་སྲིད་ཀྱི་ཡོད་པ་རེད། བུད་མེད་ནང་ཟླ་མཚན་ཆད་འགྲོ་བའི་ནད་རྟགས་འགོ་ཚུགས་པའི་དུས་མི་འདྲ་བ་ཡོང་གི་ཡོད་པ་ཡིན་ན་ཡང་གལ་ཏེ་ཟླ་མཚན་ཆད་འགྲོ་ཡོད་པའི་ནད་རྟགས་ཐོན་པ་ཡིན་ཚེ་ཕལ་ཆེན་ཟླ་མཚན་བབས་པའི་དུས་མི་སྙོམས་པ་དང་དམིགས་བསལ་ཁག་ཅིག་ལ་ལོ་བཞི་བཅུ་ཞེ་གྲངས་ནས་ཟླ་མཚན་མི་སྙོམས་པའི་དཀའ་ངལ་འགོ་བཙུགས་པ་མ་ཟད། བུད་མེད་ཁག་ཅིག་ལ་ལོ་དེ་ལས་སྔ་བར་ལོ་སུམ་ཅུ་སོ་གྲངས་ནས་ཟླ་མཚན་ཆད་འགྲོ་བའི་ནད་རྟགས་ཐོན་མཁན་ཡང་ཡོད་པ་རེད། དུས་སྐབས་དེར་ཟླ་མཚན་བབས་པའི་སྐབས་ཡང་ན་དུས་ཚོད་རིང་པོ་ཕོན་ཆེན་པོ་བབས་པའམ་ཡང་ན་དུས་ཚོད་ཐུང་ངུ་ཉུང་ངུ་ལས་མི་བབས་པའི་ཟླ་མཚན་བབས་རྒྱུ་མི་སྙོམས་པ་ཡོང་བ་མ་ཟད། ཟླ་མཚན་ཆད་པའི་ནད་རྟགས་ལྟ་བུ་ལུས་ལ་ཚ་དྲོད་རྒྱས་པ་དང་གཉིད་ཁུག་དཀའ་བའི་དཀའ་ངལ། བུད་མེད་ཀྱི་མཚན་མ་སྐམ་པ་ཆགས་པ་སོགས་ཀྱི་ནད་རྟགས་ཐོན་པ་ཡིན་ཞིང་འོན་ཀྱང་ནད་རྟགས་དེ་དག་སེལ་བའི་སྨན་བཅོས་ཡོད་པ་གསུངས་འདུག་གཉིས་པ་ཟླ་མཚན་ཆད་པའི་དུས་ཡིན་ཞིང་དེའི་སྐབས་ལ་བུད་མེད་ལ་ཟླ་མཚན་མི་འབབ་པར་མཚམས་ཆད་པ་དང་གནས་སྐབས་དེར་བུད་མེད་ཀྱི་བསམ་སེའུ་ཡི་ཕྲུ་གུ་སྐྱེ་འཕེལ་གྱི་རྫས་སམ་སྒོ་ང་བཟོ་སྐྲུན་གྱི་བྱ་བ་ཡོངས་སུ་མཚམས་བཞག་པ་དང། Estrogen། ཟེར་བའི་ཧོར་མོན་བཟོ་སྐྲུན་ཡོངས་སུ་མཚམས་འཇོག་བྱས་ཟིན་ཏེ་ཟླ་བ་བཅུ་གཉིས་རིང་ཟླ་མཚན་གཅིག་ཀྱང་མ་བབས་ན་ཟླ་མཚན་ཆད་པར་གཏན་འཁེལ་གྱི་ཡོད་པ་རེད། དེ་ཡང་བུད་མེད་ལོ་དྲུག་ཅུ་རེ་གྲངས་ལ་ཕེབས་པ་སྐལ་བཟང་སྒྲོལ་མ་ལགས་ཀྱིས་ཁོང་ལ་ཟླ་མཚན་ཆད་འགྲོ་ཡོད་པའི་སྐབས་ཚ་དྲོད་རྒྱས་པའི་ནད་རྟགས་ཐོན་ནས་དེ་ནས་ཟླ་མཚན་ཆད་ནས་ལོ་གཉིས་གསུམ་ནས་ནད་རྟགས་ཛ་དྲག་པོ་ཐོན་པའི་སྐོར་འགྲེལ་བརྗོད་གནང་དོན་ལ། ང་ནི་ལོ་ལྔ་བཅུ་ཡན་ལོན་ན་ལྔ་བཞིའི་ན་ཁྲི་ནས་ཅི་བྱས་ན་ཚ་བ་རྒྱབ་ཉེ་རེ་བྱས་བྱུང་ང་དང་པོ་སྐྱེ་བོ་ཆེ་དུས་ན་བུམ་འདུག་དེ་ནས་ལོ་གཉིས་ཕྱིན་ན་གསུམ་ཕྱིན་ན་གཅིག་ནས་བཞི་ནས་ཚ་བ་རྒྱབ་ཉེ་བྱས་ནས་མཚམས་གཅིག་དགུ་དུས་རླུང་གཅིག་ཕར་དུས་ནས་ཀུན་ནས་ཕྱི་དྲོ་རེ་ཞིག་ཚ་བ་རྒྱབ་ཅིང་ཚ་བ་གཅིག་རྒྱབ་ནས་ནི་བཞི་བཅུའི་སྐྱེ་བའི་དུས།

གསུམ་པ་ཟླ་མཚན་ཆད་པའི་རྗེས་ཀྱི་གནས་སྐབས་ཡིན་ཞིང། དེ་ནི་ཟླ་མཚན་རྦད་དེ་ཆད་དེ་མི་ཚེ་ལྷག་འཕྲོས་ནང་ཟླ་མཚན་རྩ་བ་ནས་བབས་རྒྱུ་མེད་པར་མཚམས་ཆད་པ་ཡིན་ཡང་དེའི་རིང་ལ་ཟླ་མཚན་ཆད་པའི་རྗེས་ཀྱི་ཚ་དྲོད་རྒྱས་པ་ལ་སོགས་པའི་ནད་རྟགས་ཕྲན་བུ་ཡང་དུ་འགྲོ་བ་ཡིན་ཡང། ཁ་ཅིག་ལ་ནད་རྟགས་རྣམས་མུ་མཐུད་ནས་ལོ་ངོ་བཅུ་གྲངས་འགའ་ཤས་གནས་པ་མ་ཟད། ཁ་ཅིག་ལ་ཟླ་མཚན་ཆད་འགྲོ་ཡོད་པའི་སྐབས་ནས་ནད་རྟགས་འགོ་བཙུགས་ནས་དྲག་ཏུ་མི་འགྲོ་བར་མུ་མཐུད་ནས་ལོ་མང་པོ་དཀའ་ངལ་ནང་གནས་མཁན་ཡོད་པར་བརྟེན། ནད་རྟགས་མུ་མཐུད་གནས་མཁན་གྱི་བུད་མེད་ཚོའི་ཁྲོད་དུ་ཁག་ཅིག་ལ་སྙིང་གི་ན་ཚ་དང་རུས་པ་སོབ་སོབ་ཆགས་པའི་ན་ཚའི་སློང་རྐྱེན་བྱེད་པའི་ཉེན་ཁ་ཡོད་པར་ངོས་འཛིན་གནང་གི་ཡོད་པ་ལྟར། སྐལ་བཟང་སྒྲོལ་མ་ལགས་སུ་ཟླ་མཚན་ཆད་པའི་རྗེས་ལ་དཀའ་ངལ་ཆེ་རུ་ཕྱིན་པ་མ་ཟད་མུ་མཐུད་ནས་དཀའ་ངལ་གནས་ཡོད་པའི་སྐོར་འགྲེལ་བརྗོད་གནང་དོན་ལ།

གཤམ་དུ Menopause ཟེར་བའི་བུད་མེད་ཟླ་མཚན་ཆད་པའི་ནད་དེའི་སྐོར་མདོར་བསྡུས་ནས་ངོ་སྤྲོད་ཞུས་ན། སྤྱིར་བཏང་ཟླ་མཚན་ཆད་པའི་བུད་མེད་ཀྱི་ལོ་ཚད་ཇི་ཙམ་ཡིན་ནམ་ཞེ་ན། ཨ་མེ་རི་ཀའི་ནང་མཚོན་ན་སྤྱི་ཡོངས་ཀྱི་བུད་མེད་ལོ་ལྔ་བཅུ་ང་གཅིག་ཙམ་ནས་འགོ་བཙུགས་པ་དང་ཟླ་མཚན་ཆད་འགྲོ་བའི་ལོ་ཚད་ནི་ལོ་བཞི་བཅུ་ཞེ་གྲངས་ནས་འགོ་བཙུགས་ཀྱི་ཡོད་པར་གསུངས་འདུག། ཟླ་མཚན་ཆད་པའི་ནད་རྟགས་ཇི་ལྟར་ཐོན་གྱི་ཡོད་དམ་ཞེ་ན། ནད་རྟགས་མི་འདྲ་བ་ཡོད་པ་ནས་བུད་མེད་ཁག་ཅིག་ལ་ཚང་མ་ཐོན་པ་དང་ཁག་ཅིག་ལ་འགའ་ཤས་ལས་མི་ཐོན་པ་ཡོང་གི་ཡོད་པ་ནི་ནད་རྟགས་དང་པོ་དེ་ལུས་ལ་ཚ་དྲོད་རྒྱས་པ་དེ་ཡིན་ཞིང་དེ་ནི་གློ་བུར་དུ་ལུས་ལ་ཚ་དྲོད་རྒྱས་པའི་ཚོར་སྣང་བྱུང་ནས་ལུས་ཡོངས་སུ་ཁྱབ་པ་དང། གཉིས་པ་མཚན་མོ་ལུས་ནས་རྔུལ་ནག་བརྒྱབ་པའམ་ཡང་ན་ལུས་གྲང་ཤུར་བརྒྱབ་སྟེ་འདར་བསིལ་བརྒྱབ་པ། གསུམ་པ་བུད་མེད་ཀྱི་མཚན་མ་སྐམ་པོ་ཆགས་པ། བཞི་པ་གཅིན་སྙི་བའམ་གཅིན་པ་ཡང་སེ་བབས་པ་ལྔ་པ་གཉིད་ཡེར་བའི་དཀའ་ངལ་དྲུག་པ་སེམས་ཀྱི་ཚོར་བ་འགྱུར་ལྡོག་ཕྱིན་ཏེ་ཁོང་ཁྲོ་ལངས་བདེ་བ་དང་སྐབས་རེ་ངུ་འདོད་པ་དང་སྐབས་རེ་སྐད་བརྒྱབ་འདོད་པ། སེམས་ངལ་གྱི་དཀའ་ངལ་ཡོང་བ། བདུན་པ་ལུས་ཀྱི་པགས་པ་དང་མིག་དང་ཁ་སོགས་སྐམ་པོ་ཆགས་པ། བརྒྱད་པ་ནུ་མ་མཉེན་པོ་ཆགས་པ། དགུ་པ་ཟླ་མཚན་ཕོན་ཆེ་བབས་པའམ་ཡང་ན་ཉུང་ངུ་ལས་མི་བབས་པའི་ཟླ་མཚན་བབས་སྟངས་མི་སྙོམས་པ་བཅས་ཡིན་ཞིང། ད་དུང་བུད་མེད་ཁ་ཅིག་ལ་ནད་རྟགས་གཞན་ཡང་ཐོན་སྲིད་པ་ནི་སྙིང་འཕར་ཤུགས་ཆེ་རུ་འགྲོ་བ་དང་མགོ་ན་བ། ལུས་ཀྱི་ཚིགས་དང་རུས་པ་མི་བདེ་བའམ་ཡང་ན་ན་ཟུག་གཏོང་བ། བློ་སྒྲིམ་མ་ཐུབ་པའམ་དྲན་ཤེས་མི་བརྟན་པ། ལུས་ཀྱི་ཤ་རྒྱག་ཏུ་འགྲོ་བ། སྐྲ་བུད་པ་བཅས་ཀྱི་ནད་རྟགས་དེ་རྣམས་ནི་བུད་མེད་ཀྱི་ལུས་ཀྱི་ཧོར་མོན་འགྱུར་བ་འགྲོ་བ་ལྟར་ནད་རྟགས་དེ་དག་ཐོན་པ་ཡིན་ཞིང། བུད་མེད་ཁ་ཅིག་ལ་ནད་རྟགས་ཧ་ཅང་གི་ཛ་དྲག་པོ་ཐོན་པ་དང་ཁ་ཅིག་ལ་འཇམ་པོ་ཐོན་པ་བཅས་བུད་མེད་ཚང་མར་ནད་རྟགས་གཅིག་གྱུར་ཐོན་གྱི་མེད་པ་རེད། གསན་པ་རྣམ་པ་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ཁམས་སྐད་ཀྱི་ཐད་གཏོང་ལས་རིམ་དེ་ཆ་ཚང་དེ་ཙམ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་འབྲིའི་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ང་ལས་རིམ་འདིའི་གཙོ་སྐྱོང་བ་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་བཀའ་དྲིན་ཆེ་ད་བདེ་མོ་ཡོད།